དང། སེམས་དཔའ་རྒྱལ་བའི་མཆོད་བརྒྱའི་རིམ་པ་འདི་ནི། བར་དོ་ཐོས་གྲོལ་ལས། སྒྲུབ་པ་སྲིད་པ་ལས་ཀྱི་བར་དོ་འདི་ཞུ་བའི་སྐབས་སུ་བ་མིན་པས་ན་སྒྲུབ་པ་སྲིད་པ་ལས་ཀྱི་བར་དོ་འདི་གྱིས་བསྟན་ན་ལས་ཡང་ངོ་སྤྲོད་ཀྱི་རིམ་པ་ལེ་ཤ་ཅིག་ར་གོང་དུ་ཞུ་ཚར་འདི་གྱིས་པས་ད་ལྟ་རེ་གསུམ་ཅི་འབད་བ་ཅིན་ཏེ་སྲིད་པ་བར་དོ་ནང་ལུ་ལྷོདཔ་ད་ལུ་འཇིགས་སྐྲག་དངངས་གསུམ་འབྱུང་བའི་གི་སྐབས་ལུ

ད་དེ་གི་སྐབས་ལུ་ལྷོདཔ་ད་ལུ་ཟེར་དུས་སྐབས་འདི་ནང་ལུ་ལྷོདཔ་ད་ལུ། སྔ་མ་གི་ལུས་དེ་མི་གསལ་དུ་འགྲོ་ཞིང་ཟེར་དེ་སྲིད་པ་བར་དོ་ནང་ལུ་ལྷོད་པའི་སྒང་ལས་ཧེ་མ་གི་སྣང་བ་དེ་ཚུ་ག་ར་ཉམས་དེ་ཀའི་བས་ལ་ཧེ་མ་འཇིག་རྟེན་མི་ཡུལ་ནང་ལུ་སྡོད་པའི་གི་སྣང་བ་དེ་ཚུ་མང་ཤོས་ཅིག་ར་མ་ཉམས་དེ་ཀའི་བས་ཞིམ་ལས་བས་དེ་དེ་ཚོན་ཚོན་ར་དྲན་མི་ཚུགས་ཟེར་གསུམ་ཡིན་བས། ད་ག་ཅི་དྲན་མིན་ནའང་རྣོ་བ་ཅན། ཧེ་མ་གི་སྣང་བ་དེ་དབང་འདི། ཚེ་ཤུལ་མ་གི་སྣང་བ་དེ་མང་སོ་སྐྱེས་པའི་སེམས་ཁ་ལོ་དྲན་དེ་ཐོན་འོང། དེའི་སྣང་བ་དེ་མང་སོ་སྐྱེས་པའི་ཤར་དེ་ཐོན་འོང། ཟེར་དོན་ད་དེ་བས་ཡིན་པས་ལ། དང། དེ་ཚེ་ཤུལ་མའི་གི་སྣང་བ་དེ་མང་སོ་སྐྱེས་པའི་དྲན་དེ་འོང། བས་ཡོད་གང་ལེན། དེ་ཚེ་ཤུལ་མ་ལ། ད་ང་བཅས་ར་ཧེ་མ་ལས་ར་དགེ་བ་ལེགས་ཤོམ་འབད་སྒྲུབ། ཡར་དཀོན་མཆོག་ལུ་མཆོད་པ་ཕུལ་ཤིག་ངན་སློང་ལུ་སྦྱིན་པ་བཏང་ཤིག། དེ་དེ་ལས་རང་གི་ཡི་བར་ཆོས་གྲོགས་ཆོས་མཆེད་དེ་ཚུ་ལུ་དག་སྣང་ལེགས་ཤོམ་འབད་སྦྱང་བ་ཚུགས། བླ་མ་ལུ་དད་པ་དང་མོས་གུས་ལེགས་ཤོམ་འབད་བསྐྱེད་ཚུགས། རིགས་དྲུག་སེམས་ཅན་ལུ་བྱམས་སྙིང་རྗེ་ལེགས་ཤོམ་འབད་བསྐྱེད་ཚུགས་བས་པས། དཀར་པོ་དགེ་བའི་ལས་ལུ་བརྩོན་འདི་སྡོད་མི་གཅིག་ཨིནམ་འདྲཝ་ཅིག་འབད་བ་ཅིན་འདིས་དཀའ་ངལ་མིན་འདུག་པ། དེ་འབདཝ་ད་ང་བཅས་ར་ཆ་ཁྱབ། དང་པ་ཧ་མ་གོ་ལས་རྒྱུ་འབྲས་མཐའ་དམ་ཚིག་དགེ་སྡིག་སྤང་བླང་གི་གནས་འདི་ཚུ་ལེགས་ཤོམ་འབད་ཧ་མ་གོ། ཧ་གོ་སྟེ་གི་དཔེ་ས་ཅི་རུ་ར། འདི་ལས་དེ་ལུ་ལེགས་ཤོམ་འབད་ལག་ལེན་འཐབ་མ་ཚུགས་ཉན་ལེན་པའི་ཞིམ་ལས་པས་དང་ལེན་པའི་སྡེ་དགེ་པའི་ཞིམ་ལས་པས་དེ་ལག་ལེན་འཐབ་མ་ཚུགས་པར་འབད་ལ། ཤེས་བཞིན་དུ་སྡིག་པ་བསགས་ཏེ་འགྱོ། ཤེས་བཞིན་དུ་དགེ་བ་འབད་ནི་འདི་ཚུ་བསྐོ་བོ་བྱ་བས་བས་དེ་འང་འདི་བས་ལུས་ནི་འདི་གྱིས་ལ། དུས་སྐབས་འདི་ནང་ལུ་ལྷོདཔ་ད་ལུ། ད་འགྱོ་ས་དེ་ནི། ད་ཨང་དེ་དགེ་བ་ཅིག་བྱ་བྱེད་གྲྭ་པས་མ་ཚུགས་ནི་དེ་གི། ད་ཡར་ལྟ་འགྱོ་ནི་གི་གོ་སྐབས་མིན་འདུག་བ་ལ། ད་སྡིག་པ་ལེ་ཤ་ར་བསགས་དཔ་ལས་བརྟེན་དེ་གི་བས་ཞག་ད་ཞུགས་ཁ་ལ། བ་ཅི་ར་མི་དགེ་བ་སྡིག་པ་སེམས་མེད་དེ་ནི་ཞག་ད་ཞུགས་ཁ་ས་ཐབ་མེད། ཨང་དེ་ལས་བརྟེན་དེ་རྒྱུ་དེ་ལས་བརྟེན་དེ་གི་བས་འབྲས་བུ་དེ་ད་དམྱལ་བ་ལུ་སྐྱེ་ཚ་གྲང་གི་སྡུག་བསྔལ་མྱོང་ས་མཐོང་མེད། ཡི་དྭགས་ལུ་སྐྱེས་བཀྲེས་ཤིང་སྐོམ་པའི་སྡུག་བསྔལ་མྱོང་ས་མཐོང་མེད་དུད་འགྲོ་ལུ་སྐྱེས་བླུན་རྨོངས་བཀོལ་སྤྱོད་ཀྱི་སྡུག་བསྔལ་མྱོང་ས་མཐོང་མེད་པ། དེའང་འདི་གསུམ་མིག་གི་སྣང་བ་དེ་ཚུ་ཨ་ནི་སྲིད་པ་བར་དོ་ནང་ལུ་ལྷོདཔ་ད་ལུ་ཧེ་མ་གིའི་སྣང་བ་དེ་མྱོང་ཟུར་ཅིག་ལས་སྐྱེ་མི་འོང་སེམས་ཁ་ལུ་མི་དྲན་མི་ཤར། ཚེ་ཤུལ་མ་གིའི་སྣང་བ་དེ་མ་སུ་ཅི་པའི་ཤར་དེ་ཐོན་འོང་སེམས་ཁ་ལུ་དྲན་དེ་ཐོན་འོང་ང་བཅས་ར་གིས་མཐོང་འོང་ས་མེད་སྲིད་པ་བར་དོ་ནང་ལུ་ལྷོདཔ་ད་ལུ་ཤུལ་ལས་ག་དེ་སྐྱེ་ནི་ཨིན་ན་དེ་གི་སྣང་བ་དེ་ང་བཅས་ར་གིས་ཧེ་མ་ལས་ཧ་གོ་དེ་འོང་དོ་ཡོད་མེད་ལ།

ལས་ཀྱི་སྒང་དུ་སྐྱེ་བ་དེ་གཙོ་ཆེར་འཆར་ནས་འོང་ངོ། སྲིད་འདས་པའི་གསུམ་ཡིན་པས། དེ་གྱི་སྒང་ལས་ཡང། ད་ད་པན་ད་སྔ་ཤུལ་ལས་དེ་ག་དེ་སྐྱེ་གནས་ཡིན་ནམ་མི་ཤེས་པས། ད་ཡང་ཅི་མ་ང་གནས་ཨ་ནི་གསུམ་ཅི་ན་ལུ་སྐད་དེ་འདུག་ཉ་ནི་པའི་མྱོང་ནི་ཡིམ་འདྲེ་སའི་དབྱིག་གི་སྣང་བ་ཤ་བས་པས་དེ་ལན་དེ་ག་དེའི་གུ་དེ་མེད་པ་ད་པན་ང།

དེ་ལས་འགྲོ་བ་རིགས་དྲུག་གི་འོད་དྲུག་འདི་ཚུ་སྟབས་གཅིག་གུ་ཤར་ཏེ་འཐོན་སངས་མས་འགྲོ་བ་རིགས་དྲུག་ཟེརཝ་ད་ལུ་ལགས་དམྱལ་བ། ཡི་དྭགས། དུད་འགྲོ་གསུམ། ངན་སོང་གསུམ་མམ། དེ་ལས། མི། ལྷ། ལྷ་མིན་ཟེར་ད་ང་བཅས་ར་མཐོ་རིས་མི་དང་ལྷ་ལྷ་མིན་གསུམ་དེ་མཐོ་རིས་གསུམ། ཨང་འདི་རིགས་དྲུག་ནང་ལུ་སྐྱེ་གནས་ཀྱི་འོད་དྲུག་དེ་གི་རྒྱུ་དྲུག་འདི་ཚུ་དེ་ཤར་ཏེ་འཐོན་སངས་མས། དེ་ལས་རང་གི་ལས་ཀྱི་དཔེ་བཞིན་ལས་པའི་མཚན་ཉིད་མ་ལྟ་ཅི་བཞུགས་དུག་གསུམ་པའི་ལས་ཉན་པ་སྲབ་ལས་བསྟན་ཏེ་ལས་ཀྱི་རྣམ་སྨིན་གྱི་དཔེ་བཞིན་ལས་པས། གང་དུ་སྐྱེ་བ་དེ་གཙོ་ཆེར་བྱམས་ནི་འོང་སེའུ་ལྟར་ལུ། དེ་ཚེ་ཉེས་དམོད་ཀྱི་ལས་དེ་ཡིད་ལྟར་ལུ་སྐྱེ་ནི་མ་སུ་ཅི་དེ་ང་ཅེ་ར་ལྟར་དོ་སྦྱིན་པ་བཏང་མ་ཁོམ། སེར་སྣ་སྐྱེས་ཏེ་འདུས། དང། ནས་བཟུང་བའི་རུག་གི་རྒྱུ་ལྕགས་བླ་ལུ་ཆགས་ཏེ་འདུས། རུག་ལས་སྦལ་བ་སྤྱི་མཚུངས་ལས་ཤ་དགུ་ནས་མནོག་སམ་བཏང། རང་གི་ཕ། ཟས་ཁམ་ཏོ་ཅི་ཡ་བྱིན་པ་བཏང་ནས་ཀྱི་མནོག་སམ་བཏང་མ་ཚུགས། རུག་གི་བཏང་ས་ཐང་རུག་ར་རྗེས་སུ་ཡི་རང་ཙམ་ཡ་སྐྱེས་མ་ཚུགས་པའི་བལ་ཡུལ་གངས་ལེན། འདི། ཤུ་ཆེའུ་ལས་བསྟན་འདི་ཤུ་ལས་ཡི་ད་ལུ་སྐྱེས་ས་ཐང་རུག། འདི་བཟུམ་སྦེ་སེམས་ཅན་སྲོག་གཅོད་འབད་ནི་ལ་སོགས་པ་མི་དགེ་བ་བཅུ་ཡོད་ཀྱི། དེ་དང་ལས་ངན་པ་འདི་ཚུ་བསགས་དབ་སྒྲགས་ཅིག་འབད་བ་ཅིན། དང་དམྱལ་བ་ལུ་སྐྱེས་ཏེ་གི་འབད་ཞིནམ་ལས་སྦེ་ཚ་གྲང་གི་སྡུག་བསྔལ་འདི་ཚུ་དཔག་ཏུ་མེད་པ་མྱོང་བས་ཀྱི། དེ་དང་རང་བཞིན་དེའང་འདི་པའི་མཐོང་དོ་ཡོདཔ་ཨིན་པས་ལགས། རྒྱུ་འདི་ཚུ་ལས་བརྟེན་ཏེ་འདི་ནང་ལུ་སྐྱེ་དོ་ཡོདཔ་ཨིན་པས་ལགས། དེ་དེ་བས་ཡོད་གང་ལེན། དང། དེ་ལས་ཁ་གཙོ་ཆེ་མི་དེ་ལས་བརྟེན་ཏེ་གི་འབད་ཞིནམ་ལས་སྦེ་དེའི་གི་ཁྲེས་བོ་དེ་དང། འོད་དྲུག་དེ་ལུ་ཆགས་པ་སྐྱེ་འོད་དྲུག་གི་སྣང་བ་ཤར་དེ་ལུ་ཆགས་པ་སྐྱེ་ཞིནམ་ལས་སྦེ་དང། དེ་ནང་ལུ་སྐྱེ་དོ་ཡོད་པའི། དེ་བཟུམ་མི་གི་གནས་རིགས་དེ་ཚུ་ནང་ལུ་སྐྱེས་ལྟ་བའི་གང་ལེན། འགྲོ་བ་རིགས་དྲུག་གི་གནས་ག་དེ་ར་ཡིན་རུང་སྡུག་བསྔལ་བསམ་གྱིས་མི་ཁྱབ་པ་མྱོང་བའི་གནས་ཡིན་པས་ལྷག་པར་དུ་ངན་སོང་གསུམ་གྱི་གནས་དེ་དེ་ལས་ཅང་སྡུག་བསྔལ་ཤུགས་ཆེ་ཕྲ་བའི་མྱོང་ས་གི་གནས་རིགས་གཅིག་ཡིན་པས། དེ་ཚུ་ནང་ལུ་མ་སྐྱེ་བ་ཐབས་མི་འདུག་ག་བྱེད་པའི་ཧེ་མ་ལས་རང་གི་མི་ཡུལ་ནང་ལུ་སྡོད་པའི་གི་སྐབས་ལུ། དེ་དེ་གི་རྒྱུ་བསྒྲུབ་ད་དོ་པ། དགེ་བ་སྒྲུབ་མ་ཚུགས་པས་མཐོ་རིས་དང་ཐར་པའི་ལམ་ལུ་འགྱོ་ནི་གི། མར་ངན་སོང་གསུམ་གྱི་གི། གནས་རིགས་དེ་ཚུ་ནང་ལུ་འགྱོ་སྟེ་སྡུག་བསྔལ་མྱོང་ནི་གི་རྒྱུ་བསྒྲུབ་ད་དོ་པ། དེ་བོད་རེ་དེ་ནི་ངེས་པར་དུ་སྐྱེ་དགོཔ་ཨིན་པས་ཟེར་མས། ད་འོད་དྲུག་དེ་ཡ་དེ་སྦེ་ཡིན་ཟེར་གསུང་བཞག་ནུག། ད་བིན་སེ་བླམ་ཆོསཔ་དེ་ཚུ་གིས་དེ་ནང་ལས་ངོ་སྤྲོད་ཨ་འདི་སྦེ་རྐྱབ་ནི་མམ། ཡ། ད་བྱེད་སེ་བ་བར་དོ་ནང་ལུ་ཧུད་བིན་གོ་སེ། རིགས་སྐྱེས་བུ་ཆོས་ར་དག་པའི་འདྲེན་མ་མ་ཡེངས་པར་ཉོན་ཅིག། ཡུལ་དྲུག་མཐོལ་ལོ་བདེ་བའི་ཤ་དེ་ཐོན། ཡུལ་དྲུག་དེ་དགའ་བྱེད་དག་དགའ་བྱེད་ཉིམ་སེར་བ་ཅན། ལྷ་ཡི་ཡུལ་དཀར་པོ་བཀྲག་མེད་བྱེད་ཤ་དེ་ཐོན། དེ་བཟུང་བས་ལྷ་མ་ཡེངས་ཀྱི་ཡུལ་དམར་པོ་བཀྲག་མེད་བྱེད་ཤ་དེ་ཐོན། དེ་བཟུང་བས་མི་ཡི་ཡུལ་སྙོམས་པོ་དེ་དག་བཀྲག་མེད་བྱེད་ཤ་དེ་ཐོན། དུད་འགྲོ་ཡི་ཡུལ་བྱང།

དང་འདོད་པའི་སྒོམ་ཚུལ་བ་ཅན་རྣམས་ནི་སེམས་མི་ཁ་ཆེ་ཐོག་ཐོག་རྒྱལ་ཆེ་ཐོག་ཐོག་ཅན་ཡིན་གདམས་ངག་གནས་ཟབ་ཤོས་ཅན་ཡིན་སྲིད་མོད། ཡུལ་ནམ་བྱུང་དུས་ཐུགས་རྗེ་ཆེན་པོ་ཡིན་སྙམ་དུ་སྒོམ་གོ་སྲིད་མོད་དེ་ཤིན་ཏུ་གནས་ཟབ་པའི་གི་གནས་ཅན་ཡིན་གདམས་ངག་ཅན་ཡིན་སྲིད་མོད་དེ་རྒྱལ་ལས་ཆེ། སྐྱེ་བ་ཁེགས་པར་འགྱུར་རོ་རིགས་དྲུག་ནང་ལུགས་སྐྱེ་ཡུལ་གྱི་སྐྱེ་བ་དེ་སུ་དེ་སྐྱེ་བཀག་སྟེ་འཇོག་ཚུལ། ཨུ་ཚུགས་དད་པའི་གསུང་བཞག་ནོ། རིགས་དྲུག་ན་ལུ་ཀའི་གནས་ཀྱི་སྐལ་བ་དུས་སུ་བཀག་སྟེ་དགྱེས་པའི་མཐོ་རིས་ལ་ཐར་པའི་གྱི་ལམ་བསྲེག་སྟེ་ཐར་པ་ཆེན་པོ་སངས་རྒྱས་ཀྱི་གོ་འཕང་དུས་སུ་ཐོབ་གོ་བ་ཅན་ཏེ་དེ་བཟུང་བས། དེ་དག་ཐུགས་རྗེ་ཆེན་པོ་བསྒོམས་ནས་དེ་ཁ་བྱེ་བས། ཨུ་ཚུགས་ཞུ་དོར་ལ་བཀའ་ར་གྱིས་དེ་ཐུགས་ལོ་བཞག་གོ་བཀྲིས་རྒྱལ་ཆེ་ཐོག་ཐོག་ཏུ་ཨུ་ཚུགས་ཞུ་ནི། བསོད་ནམས་དེ་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་བུམ་ཅན་ཞིག་གི་སྒོ་ན་ཅེར་བ་ལོངས་སྤྲུལ་པ་ཡི་སེམས་དཔའི་མཚོ་ལས་དགྲ་རྣམས་སྒྲོལ་བར་ཤོག།

ཡི་དམ་གྱི་ལྷ་དེས་སྒྱུ་མ་ལྟ་བུ་སྣང་ལ་རང་བཞིན་མ་གྲུབ་པ་པའི་ཞིམ་ལས་པས་ང་ཅན་ར་གྱི་རྣོ་རྟོག་ཟུམ་པའི་རྟག་པ་དང་གཏན་འབེབས་ཀྱི་རང་བཞིན་ཡིན་ལོག་ཟེར་དེ་རང་བཞིན་གྱིས་གྲུབ་པ་ཅི་ཡིན་ལོག་ཟེར་མིན་པ་པའི་ཞིམ་ལས་པས་རང་བཞིན་མ་གྲུབ་བོད་ཀྱི་ལྷ་པས་ནི་འདི་ཀྱི་སྒྱུ་མ་དང་རྨི་ལམ་ལྟ་བུ་ཀྱི་ཚུལ་གྱིས་པའི་ཞིམ་ལས་པས་དེའང་འདི་ཟུམ་པའི་རང་ལུགས་དད་པའི་སྣང་དོགས་ཡོད་པིན་ཟེར།

དེ་ནས་ཡི་དམ་དེ་མཐའ་ནས་ཡལ་ཏེ་ཨ་ནི་སྒྱུ་མ་ཡི་རང་བཞིན་རྨི་ལམ་གྱི་རང་བཞིན་རྟག་པ་བརྟན་པ་མེད་པ་སྣང་ནི་སྣང་ལ་རང་བཞིན་མ་གྲུབ་པ་འབད་སྒོམ་ཚུགསཔ་འདྲཝ་ཅིག་འབད་བ་ཅིན་ཟེར། དེ་དེ་ལས་སྒོམ་ལས་བརྟེན་ཏེ་དེ་སྒྱུ་ལུས་སྒོམ་པ་ཟེར་མི་དེ་ཨ་ནི་ཡིན་པས་འདི་སྒོམ་ལས་བརྟེན་ཏེ་གིས་འབད་ཞིནམ་ལས་འབད་དེ་ཡུལ་ཕྱི་ཁ་ལས་རིམ་པ་བཞིན་དུ་ཡི་དམ་འདི་མཐའ་ནས་ཡལ་ཏེ་གིས་འབད་རིམ་པ་བཞིན་དུ་ཅི་ཡང་མ་གྲུབ་པའི་གི་མོ་སྟོང་གསལ་འཛིན་པ་མེད་པའི་ངང་ལུ་དེ་དེ་བཟུམ་འབད་བཞག་དགོཔ་ཡིན་ཟེར་མི་ལགས།

དེའི་ངང་སློབ་པའི་ལྟས་ག་ནི་ཡང་མོས་པ་སྟོང་སང་གཡེང་བ་གཅིག་གི་ངང་དུ་བཞག་གོ། ལྟས་དེ་སྟོང་པའི་ཆ་གསུམ་གཅིག་ཡིན་པས། ཡང་དག་རོ་སྟོད་ལོག་ལྟས་ཀྱི་དཔེ་དཔེ་ཞིམ་ལས་པའི་ལྟས་ཡིད་དམ་གྱི་རང་བཞིན་པས་བསྒོམ། དེ་ལས་ཡང་དེ་ཚོགས་སྡུག་ལྟས་ཀྱི་དཔེ་ཞིམ་ལས་པའི་ཡུལ་སེལ་གྱི་ངང་དུ་དཔེ་ཡི་དམ་ལུགས་དམིགས་པ་ག་ནི་ཡང་མེད་པ་དཔེ་ཞིམ་ལས་པས་བསྡུས། དང་དེ་གསུམ་པའི་ལྷའི་མོས་པས་ཞིམ་ལས་པས་ལྟ་རོ། སྣང་ལ་རང་བཞིན་མ་གྲུབ་བཞིན་དུ།

སྟོང་པའི་ཡུལ་རང་བཞིན་འདི་དག་དུས་ལས་འདས་ཡུལ་གསེར་གྱི་ངང་ཐོབ་པའི་སྒོམ་བཟླས་འདི་གསུམ་པའི་དཔེ་བྱིན་ལེན་པའི་དཔེ་དེ་བསྐྱེད་པའི་སྒོམ་སྤེལ་གྱི་མཐའ་མ་ལུས་ཏེ་རང་རྒྱལ་རིག་པ་འདི་ཡང་འདི་ཡི་རྗེས་སུ་རིག་པ་ཡང་མཐའ་ནས་ཡེལ་ཏེ་བསྐྱེད་པའི་བྱིན་ལེན་པས། ནམ་མཁའི་དཀར་ཆབ་རིག་པ་གྱིས་ཁྱབ། རིག་པའི་དཀར་ཆབ་ཆོས་སྐུ་གྱིས་ཁྱབ། དེ་ལས་ཆོས་སྐུ་བདག་མེད་སྤྲོས་བྲལ་གྱི་ངང་ལུས་ཕྱག་མས་ཕྱག་བྱས་གནས་པས་དེ་མཉམ་པར་བཞག་ནས་སེམས་མེད་དེའང་འདི་པའི་བཞག་ཚུབ་དྲག་ཤེས་པས་བ་ཅིན་སིལ་བ་བར་དོ་གྱིས་དོ་ཉེ་སྒྲིག་གི་སྐབས་ལུས་ལ།

དེ་སངས་རྒྱས་ཀྱི་གོ་འཕང་ལུ་ཐོབ་ཚུགས་པའི་གི་དགོས་པ་འདུག་དེ་ཨ་ནི་བཟུམ་མའི་གི་གདམས་ངག་ཟབ་མོ་གུ་རུ་རིན་པོ་ཆེ་གིས་གསུངས་གདམས་ངག་ཟབ་མོ་དེ་ཚུ་ང་བཅས་ར་གིས་སྒོམ་ནི་འདི་དེ་བགྱིས་མ་སོགས་ཟེར་ཞུ་ནི་ཡིན་ལགས། དེ་ཡང་སྦྱངས་པ་ཤིན་ཏུ་ཞན་ནས་སྒོམ་འདྲིས་མེད་པ་རྣམས་ཀྱིས་མི་ཟིན་པས་ཡང་འཁྲུལ་ཏེ་མངལ་སྒོ་འགྲིམ་པར་འགྱུར་བས་མངལ་སྒོ་བཀག་པའི་གདམས་ངག་གལ་ཆེ་བས་ད་མངལ་སྒོ་བཀག་པའི་གི་གདམས་ངག་ཟེར་མི་འདི། ད་དེ་ཡ་གལ་ཆེ་ཏོག་ཏོ་ཡིན་ཟེར་མི་དེ་གོང་ལུ་ཞུ་མི་གི་གདམས་ངག་དེ་སྒོམ་ཚུགས་པ་ཅིན་འབད་ཚུགས་པ་ཅིན་དེ་དེ་ན་མི་སེམས་མེད་ལས་གཞན་མིན་པས་བ་དེ་བུ་ད་ལུག་སྒོམ་འདྲེ་མིན་མིན་དེ་ཉམས་མྱོང་མིན་མིན་དེ་ཧེ་མ་ལས་སྒོམ་སྤེལ་གྱི་ཉམས་མྱོང་ག་ནི་ཡང་མེད་པ་ཅིན་དེ་སུ་གྱི་བས་མི་སུ་སེམས་མེད་ད་དེ་སུ་འབད་མ་ཚུགས་ད་ལུག་མངལ་སྒོ་བཀག་པའི་ཀྱི་གདམས་ངག་ཟེར་མི་དེ་གལ་ཆེ་ཟེར་མི་ད་མངལ་སྒོ་བཀག་པའི་གདམས་ངག་དེ་ག་དེ་སྦེ་བསྟན་ནི་ཡིན་ཟེར་བ་ཅིན་བརྗོད་ལས་མ་བསྟན་དོ་ཡོད་མེད

དེ་དེ་ནང་ལུ་མཚན་བྱ་ཡོད་ནི་མཚན་བྱ་ཡི་དེ་དང་མཚོན་བྱ་དང་གཉིས་སུ་མེད་པ་བས་ཏེ་འཕགས་ཏེ་བཟུང་བའི་སྒོམ། དེ་བཞི་པོ་ལོ་ཀ་པའི་ཞིམ་ལས་བས་ཏེ་དེ་ལས་ཁོང་ལོ་སྟེ། ངོ་སྤྲོད་དུ་སངས་ནི་བས་བྱ་བ་བྱིན་ལ། ཏེ་དེ་ལས་གང། བར་དོ་ལོ་འཁྱམས་འདས་དུས་སྲིད་པ་བར་དོ་གྱི་ནང་ལོ་སྟེ་སྡུག་བསྔལ་དཔག་ཏུ་མེད་པ་མྱོང་བས་སྡོད་པའི་གྱི་སྐབས་ལོ།

བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག། སྦྱིན་བདག་མི་ནོར་འཁོར་བཅས་ལ་ཚེ་འདིར་སྲིད་པའི་བདེ་འགྲོ་སྦྱིན་པར་ཆེ་བཞེས་ནས་བཀྲ་ཤིས་པ་བསམ་པ་ཆོས་བཞིན་འགྲུབ་པའི་བཀྲ་ཤིས་ཤོག།